གཟའ་འཁོར་རྗེས་མ་ནི་ཁ་ཆེ་འཇིགས་སྐུལ་རིང་ལུགས་པ་ཚོས་ཨ་མི་རི་ཀར་གཏོར་རྒོལ་བྱས་ནས་ལོ་ངོ་ཉི་ཤུ་ཕྱིན་པའི་དུས་དྲན་ཡིན་ཞིང། འདས་པའི་ལོ་ངོ་ཉི་ཤུའི་རིང་ལ་ཁ་ཆེའི་མཐའ་ལྷུང་རིང་ལུགས་པའི་བསམ་བློའི་འདུ་ཤེས་འཛིན་སྟངས་དང་འཇིགས་སྐུལ་ཚོགས་པ་ཁག་གི་སྟོབས་ཤུགས་ཁོང་ཚོའི་གནས་སྟངས་སོགས་ལ་འགྱུར་ལྡོག་ཆེན་པོ་ཕྱིན་ཡོད་པ་རེད། དེ་རིང་གི་ང་ཚོའི Podcast བསྐྱར་ཞིབ་ཀྱི་ལེ་ཚན་འདིའི་ནང་ལ་གནད་དོན་དེ་དག་གི་སྐོར་ལ་ང་ཚོའི་རྩོམ་སྒྲིག་འགན་འཛིན་ཚེ་བརྟན་དབང་ཕྱུག་ལགས་དང་མཉམ་དུ་གླེང་སློང་ཞུ་རྒྱུ་ཡིན། ཚེ་བརྟན་དབང་ཕྱུག་ལགས་ཨ་ནི་དགུ་བཅུ་གཅིག་གི་གཏོར་རྒོལ་དེ་བྱུང་ནས་བདུན་ཕྲག་རྗེས་མའི་ནང་ལ་ལོ་ཉི་ཤུ་འཁོར་གི་ཡོད་རེད། དེའི་རིང་ལ་ཁ་ཆེའི་ཐལ་སྤྱོད་ཚོགས་པའི་བསམ་བློ་གཏོང་སྟངས་རེད། ཁོ་ཚོའི་གི་དྲག་སྤྱོད་ཀྱི་ལས་འགུལ་སྤེལ་སྟངས་དེ་གནས་སྟངས་ག་འདྲས་ཆགས་ཡོད་རེད། རེད་ད། ད་ལྟ་པན་ཆེ་ཆམ་ད་རེས་ཀྱི་དུས་ཚོད་དེ་དམིགས་བསལ་ཞེ་པོ་ཁེལ་སོང་ཨ་ཁྱེད་བཅས་ཡིན་ན། ཉེ་དུས་ཕ་གི་ཨབ་གྷ་ནི་སི་ཐན་ནང་ལོགས་ལ་ད་མཐའ་མ་ཨ་མི་རི་ཀའི་དམག་མི་དེ་གའི་ཕྱིར་འཐེན་བྱེད་ཡག་བྱུང། ཐ་ལི་བན་དེ་གའི་དེ་ཨབ་གྷ་ནི་སི་ཐན་ལ་ཡ་བསྐྱར་དུ་དབང་སྒྱུར་བྱེད་ཡག་འགོ་བཙུགས་ཨ་འདི་ག་འདྲའི། དམིགས་བསལ་ཡིན་ན་ཁ་སང་ཕྱིར་འཐེན་བྱས་པའི་སྐབས་དེ་ག་རང་ལ་ཡ། ཁ་བུལ་གྱི་གནམ་གྲུ་ཐང་ལ་ཡ། ISIS འཇིགས་སྐུལ་ཚོགས་པའི། འབར་རྫས་སྦར་བྱས། ཡིན་ན་ཨ་མི་རི་ཀའི་དམག་མི་བཅུ་གྲངས་ཅིག་གྲོངས། མི་བརྒྱ་ལྷག་ཅིག་ཞིག་འདས་གྲོངས་སོང། ད་དེ་ཚོ་ལ་ཡ་ད་རིང། གལ་སྲིད་ཅིག་བདུན་ཕྲག་གཅིག་གཉིས་ཤིག་ནང་བྱུང་པའི་གནས་ཚུལ་དེ་ཚོ་ཧོབ་སྟེ་ཁར་བལྟས་ན། ད་ལོ་ཉི་ཤུའི་གོང་ནང་བཞིན་བྱས་ཡ། ཁ་ཆེའི་འཇིགས་སྐུལ་ཚོགས་པ་དང་ཨ། ཁོ་ཚོའི་བཀའ་ཆོས་བྱེད་ཡག་དེ་ཚོ། ཞེ་པོ་ཅིག་ད་དུང་ཅིག་མེ་ལྕེ་མ་བསད་ནས་ཞེ་པོ་ཅིག་འབར་བསྡད་པའི་རྣམ་པ་ཅིག་བྱུང་སོང་ཨ།

སྤྱིར་བཏང་གི་ནི་འཇིགས་སྐུལ་གྱི་ལས་ཀ་དེ་ཚོ་ཤུགས་ཆེར་དང་མང་ཆེ་ཡིན་ན་ཁོ་རང་ཁ་ཆེའི་རྒྱལ་ཁབ་དེ་ཚོ་ནང་ཁུལ་ལ་ཡང་ཨ་ནི་འབྱུང་རྒྱུ་ཡིན་པ་འདྲ། ཕྱི་ལ་ཡ་ནུབ་ཕྱོགས་རྒྱལ་ཁབ་ལྷག་པར་དུ་ཨ་མི་རི་ཀའི་ནང་ལོགས་ལ་ད་བད་དེ་ཁ་ཆེ་འཇིགས་སྐུལ་ཚོགས་པ་རང་གིས་ས་ཚབ་བྱས་བྱས་ཡོང་བྱས་དེ་བ་ལ་ཡང་འཇིགས་སྐུལ་གྱི་ལས་འགུལ་བྱས་པ་དེ་དག་ཧ་ལམ་དགུ་པའི་བཅུ་གཅིག་ཉིན་ག་ལ་ཡང་གནས་ཚུལ་བྱུང་བའི་ནང་བཞིན་ཅིག་ཕལ་ཆེར་ད་ལྟ་བར་དུ་བྱུང་ཡོད་ས་མ་རེད་ད་དེ་ཡིན་ན་ཅིག་གཙོ་བོ་དེ་ཡིན་ན་གྲངས་ཀ་དང་དེ་རེད་བ། གཉིས་པ་དེ་དེའི་སྐབས་དེ་ཡིན་ན་ཁ་ཆེ་འཇིགས་སྐུལ་ཚོགས་པ་གལ་ཆེ་ཤོས་དེ་ཁོང་ཚོ་ག་རེ་རེད་ཟེར་ན་ཨལ་ཁེ་ད་ཡོད་རེད་བ་ད་དེ་དུས་ཨོ་ས་མ་པིན་ལ་དིན་ད་ལྟ་པིན་ལ་དིན་བསད་ཚར་བ་རེད་ཁོང་ཚོའི་འགོ་ཁྲིད་མང་པོ་བསད་ཚར་བ་རེད་དེ་མ་ཟད་ཡིན་ན་ཨལ་ཁེ་ད་ཟེར་མཁན་ཚོགས་པ་ཁོ་རང་ལ་ཡར་ཁྱོན་ཡོང་ནས་ཡིན་ན་ད་གལ་སྲིད་ཁོང་ཚོས་ཅིག་འཇིགས་སྐུལ་གྱི་ལས་འགུལ་སྤེལ་ཡག་དང་དྲིལ་བསྒྲགས་ཀྱི་ལས་འགུལ་སྤེལ་ཡག་དང་འདི་ཚོ་ཡིན་ན་ཞེ་པོ་ཅིག་གིས་ཉམས་བྱས་བསྡད་ཡོད་ས་རེད་ཉམས་དེ་ཚོ་བསྡད་པའི་རྟགས་མཚན་རེད་ཁོ་ཚོས་འགྲོ་བ་ལོ་གཉིས་གསུམ་གོང་ལ་ཡང་བཏོན་པའི་ཡིག་ཆ་དེ་ཚོ་ནང་ལ་ཡིན་ན་ད་དེ་རེ་ཁ་ཁ་ཆེ་དེ་གའི་གངས་ལ་ཡ་ཤི་ཡ་ལ་ཡ་ཞེད་བྱས་དཔའ་སྟོབས་དང་དེ་གའི་སྒང་ག་ཉམས་བྱས་ད་སྐྱོ་པོ་ཞེ་པོ་ཆགས་བཞག་ཅེས་ཁོ་རང་ཚོས་འདི་བཤད་ཀྱི་ཡོད་ས་རེད་ད་འདི་བཤད་དུས་གང་འདི་ནས་ག་རེ་སྟོན་གྱི་རེད་ཟེར་ན་དངོས་གནས་ཁོ་ཚོའི་ཚོགས་པའི་ནང་ལ་ཡང་འཛུལ་བྱས་རང་སྲོག་བློས་གཏོང་ཡ་ལ་ཡ་མ་ཞེད་པ་བྱས་བྱས་ཁོ་རང་ཚོས་ད་དམིགས་ཡུལ་ག་རེ་ཡིན་ནའང་དེ་གའི་ཆེ་ཁག་ཏུ་ངའི་མི་དེ་ནི་ཞེ་པོ་ཅིག་དཀོན་པོ་བྱས་བྱས་ཁོ་ཚོས་འདི་ཞིབ་འཇུག་བྱེད་མཁན་མང་པོ་ཅིག་བལྟ་དུས་ཁ་ཆེའི་འཇིགས་སྐུལ་ཚོགས་པ་འདི་ལ་ཡ་ད་ཁོ་ཚོ་ལ་ཡང་ཚོགས་མི་གསར་པ་འདི་དགོས་ཀྱི་རེད་པ། ཚོགས་མི་གསར་པ་འདི་འཛུལ་མཁན་གྱི་གྲངས་ཀ་དེ་ཞེ་པོ་ཉུང་དུ་ཕྱིན་ཡོད་ས་རེད། དེས་མ་ཟད། ད་ད་ལྟ་འཛམ་བུ་གླིང་ནང་ལོག་གི་དངོས་གནས་ཆོས་ལ་ཡང་དད་པ་བྱེད་མཁན་གྱི་ད་ཆོས་གཅིག་གི་དད་པ་བྱེད་མཁན་ད་ཆེ་ཤོས་དེ་ཡིན་ན་ཁ་ཆེ་ཆགས་བསྡད་ཡོད་པ། སྤྱིར་བཏང་བྱས་ན་ཁ་ཆེའི་དད་ལྡན་པ་འཛམ་བུ་གླིང་ཁོ་ར་ནང་ལ་ཡང་དུང་ཕྱུར་བཅོ་བརྒྱད་ཟིན། ཡོད་རེད་ཟེར་ཟེར་གོ་རེད། དེ་ཚོའི་ནང་ལོགས་ལ་ཡང་མི་ལ་ཡང་སྐད་ཆ་དྲིས་པའི་སྐབས་ལ་ཡང། ཁ་ཆེའི་ཆོས་ལ་ཡང་ད་དད་པ་བྱེད་ཡག་ལ་ཡང་སེམས་ཤུགས་དང་སྙིང་སྟོབས་དང་དེ་འདྲས་དེ་ནས་ཤུགས་ཆེན་པོ་ཡོད་པ་དེ་ཚོའི་ནང་ལོགས་ལས། ཨ་ནི་ཁ་ཆེའི་འཇིགས་སྐུལ་གྱི་བསམ་བློ་སྦྱོར་བ་དང་ང་མོ་དེ་གཉིས་ལ་ཡང་ཨལ་ཁ་ད་དང་ཨ་ནི་ཨའི་སིས་དང་དེ་ཚོའི་བསམ་སྟངས་དང་སྦྱོར་བ་དེ་ཚོ་ལ་ཡང་རྒྱབ་སྐྱོར་བྱེད་མཁན་དེ་ཞེ་པོ་ཅིག། ཉུང་ཉུང་ཆགས་བཞག། འདིའི་གནས་ཚུལ་གཞན་པ་གཅིག་ག་རེ་མཐོང་གི་ཡོད་ཟེར་ན། ད་ཨལ་ཁ་ད་ཡིན་ནའི་རེད་དེ་ཚོ་གང་ཚང་མ་ལོག་ལ་ཡ་ཡིན་དཔལ་འབྱོར་ཐོག་ནས་རོགས་རམ་བྱེད་ཡ་དེ་ཞེ་པོ་ཅིག་སྐྱོ་རུ་ཕྱིན་ཡོད་ས་རེད། ད་རེས་ཁ་སང་ང་ཚོ་གཅིག་འདས་པའི་ལོ་སུམ་ཅུའི་ནང་ལོགས་ལ་ཡ་ཁ་ཆེ་འཇིགས་སྐུལ་བྱེད་མཁན་དེ་ཚོའི་ཚོགས་པ་དེ་ཚོ་མང་ཤོས་གཅིག་མཐོང་ཡ་གཅིག་ག་རེ་ཟེར་ན། ཁ་ཆེའི་ཁོ་རང་ཚོའི་ཆོས་ཀྱི་གྲུབ་མཐའི་ནང་ལོགས་ཝ་ཧ་བྷི་ཟེར་མཁན་དེ་ཨ་ནི་སའུ་ཏི་ཨེ་ར་བྷི་ཀི། ནས་འབྱུང་འགྱུར་འབྱོར་བ་དང་དེ་ལ་ཡར་སའུ་ཏི་ཨ་ར་པི་སེར་གྱི་རྒྱལ་ཁབ་ལྟ་བུ་ནས་རྒྱུ་རྫིག་པོ་ཞེ་པོ་ཅིག་བྱས། ཁོ་རང་ཚོའི་རྒྱལ་རྒྱུད་དེ་ཚོས་ཡིན་ནའི་དེ་ཚོ་ལ་ཡར་འགྲོ་སོང་དང་ཞལ་འདེབས་རྒྱག་དེ་འདྲས་བྱས་བྱས་དངུལ་དཔལ་འབྱོར་གྱི་ཐད་རྒྱབ་གཉེར་གཙོ་སྟེར་བ་ད་དེའི་གང་ལྟར་ལོ་ཁ་ཤས་ཀྱི་གོང་ལ་ཡར་ད་ལྟའི་སའུ་ཏི་ཨ་ར་པི་གི་ད་རྒྱལ་རྒྱུད་དེ་ཚོ་ཚང་མ་ལོག་པའི་ངོ་རྒོལ་བྱས་བྱས་ཨ་ནི་དེ་ཚོའི་དངུལ་དེ་གས་དེ་མེད་པ་བྱས་བྱས་ཁོ་ཚོའི་ཆོས་ཀྱི་ད་གྲུབ་མཐའ་སྤྱོད་ལ་ཏི་དཔེ་ཡར་དེའི་ནུས་པ་དེ་ཞེ་པོ་ཆུང་དུ་ཕྱིན་ཡོད་ས་རེད་བྱས་ཙང་ད་དེ་གས་ཁྱོན་ཡོངས་ཀྱི་ནས་མང་པོ་ཅིག་ནས་བལྟས་པ་ཡིན་ན་གང་ལྟར་ལོ་ཉི་ཤུའི་གོང་ལ་ཡང་ད་བསྡུར་བ་ཡིན་ན་ད་རེས་ཁ་སང་ཁ་ཆེའི་ནི་ཆོས་ཀྱི་ཐལ་སྐྱོད་ཀྱི་བསམ་བློ་འདི་འཛིན་བྱས་འཇིགས་སྐུལ་གྱི་ལས་ཀ་དང་འདི་འདྲས་བྱེད་ཡག་གི་ད་ག་འདྲ་འཇིགས་སྐུལ་ལས་ཀ་གཅིག་པོ་མ་རེད་ཁོ་ཕི་ཁ་ཆེའི་ཆོས་དང་ཆབ་སྲིད་མཉམ་དུ་སྦྲེལ་བྱས་སྤྱི་ཚོགས་ལ་འགྱུར་ལྡོག་བཏང་ཡག་དང་རྒྱལ་ཁབ་འགྱུར་ལྡོག་བཏང་ཡག་དང་ཐ་ན་ནི་འཛམ་བུ་གླིང་ཁོ་རང་ཡང་འགྱུར་ལྡོག་བཏང་ཡག་གི་བསམ་བློ་སྦྱོར་བ་དང་ལས་འགུལ་སྦྱོར་བ་འདིས་ནི་ཞེ་པོ་ཅིག་ཉམས་བསྡད་ཡོད་ས་རེད། བྱས་ཙང་ལོ་མང་པོ་གཅིག་གོང་ལ་ཡང་དངོས་གནས་བྱས་ན་ཨལ་ཁ་ད་ཁོ་རང་ཚོས་དེ་འཆར་གཞི་ཆེན་པོ་བཟོས་ཤིང། འཆར་གཞི་དེའི་ནང་ལ་བལྟས་ན་ད་རྦད་དེ་ཞེ་པོ་ཅིག་ཁོ་ཚོས་ནི་ཨ་ལ་སྔོན་ལ་ཁ་ཆེའི་རྒྱལ་ཁབ་དེ་ཚོའི་ནང་ལོགས་གི་གཞུང་དང་དེ་གས་དེ་མར་མེད་པ་བཟོས། ཨ་ནི་དེ་ནས་ཨ་མི་རི་ཀ་དང་ནུབ་ཕྱོགས་རྒྱལ་ཁབ་དེ་ཚོ་ལ་ཡང་ཁ་གཏད་བཅག་བྱས་ཨ་ནི་འཛམ་བུ་གླིང་ཁོ་རའི་ནང་ལོགས་ལ་ཡང་རྦད་དེ་ཁ་ཆེའི་ཆོས་ལ་དད་པ་བྱེད་མཁན་དང་ཁ་ཆེའི་ཆོས་ལ་དད་པ་མ་བྱེད་མཁན་བར་དོ་ལ་གི་གང་འདྲ་འཛམ་བུ་གླིང་གཉིས་དུམ་བུར་དབྱེ་བྱས་ཨ་ནི་འདི་གཉིས་བར་ལ་བར་དོ་ལ་གི་འཐབ་རྩོད་བྱས་བྱས་ཨ་ནི་ཁ་ཆེའི་དབང་སྒྱུར་བྱེད་ཡག་གི་དེ་འདྲས་ད་རྦད་དེ། འདི་དུ་ཡོང་ཡང་དུ་ཡོང་མ་དུ་ལས་གང་འདྲ་འདྲ་ཞེ་པོ་ཅིག་ཁོ་ཚོ་འཆར་གཞི་རེ་འདུག་འཆར་གཞི་དེ་གས་དེ་ཁོ་ཚོ་སྒྲུབ་ཡག་གི་དམིགས་ཡུལ་གྱི་དུས་ཚོད་ཡོད་ར་དུས་བཀག་ཅིག་བརྩིས་ན་ནི་ཉིས་སྟོང་ཉི་ཤུ་ཐམ་པ་དང་ཉི་ཤུ་རྩ་གཅིག་ཡིན་ད་ཉི་ཤུ་རྩ་གཅིག་སླེབས་བསྡད་ར་ད་གང་འདྲ་དེ་ཚོས་ཁོ་ཚོའི་འཆར་གཞི་འདི་སྒྲུབ་རྒྱུའི་ཐབས་ལས་ང་ཚོས་མར་བལྟས་པ་ཡིན་ན། གང་ལྟར་ཨལ་ཁ་ད་དང་ཨའི་སིས་དང་དེ་ཚོགས་པ་དེ་ཚོས་ད་ཐ་ལི་པན་ལ་ད་ད་རེ་རྒྱལ་ཁ་ཐོབ་ར་དེ་ལས་ཡིན་ནའི་སྤྱིར་བཏང་ཆ་ནས་བཤད་པ་ཡིན་ན་ཁོ་ཚོ་གང་འདྲ་ཞེ་པོ་ཅིག་ཉམས་རྒུད་ཕྱིན་བྱས་བསྡད་ཡོད་ས་རེད།
ལགས་སོ་ཨ་ནི་ཁ་ཆེའི་ཐལ་སྐྱོད་ཀྱི་བསམ་བློའི་ལྟ་གྲུབ་དེའི་འབྱུང་ཁུངས་དེ་ག་བ་ལ་ཐུག་ཡོད་ན། འདས་པའི་ལོ་ངོ་ཉི་ཤུའི་རིང་ལ། དེའི་བསམ་བློ་གཏོང་སྟངས་དེར་འགྱུར་བ་ཕྱིན་ཡོད་ན། ད་ལྟ་གོང་དུ་དབང་ཕྱུག་ལགས་གསུངས་པ་ནང་བཞིན་ཁ་ཆེ་དད་ལྡན་པ་ཚོའི་ནང་ལོགས་ནས། འཇིགས་སྐུལ་ཐལ་སྐྱོད་ཀྱི་བྱ་བ་སྒྲིག་འཛུགས་དེ་ཚོ་ལ་ཡིན་ན། དགའ་བོ་བྱེད་མཁན་དེ་ཉུང་དུ་འགྲོ་དགོས་པའི་རྒྱུ་མཚན་དེ་ག་རེ་ཡིན་ནམ།
ད་ལྟའི་ང་ཚོས་མཐོང་ཡག་གི་ཨ་འདི་ཁ་ཆེའི་འཇིགས་སྐུལ་ད་ཚོགས་པ་སོགས་རེད་འཇིགས་སྐུལ་རང་བྱེད་ད་དེའི་རྒྱབ་ལོགས་ལ་ཡང་ཁོ་ཚོའི་མི་ལྟ་གྲུབ་དང་དེ་མང་པོ་ཡོད་རེད་པ། དེ་ཚོས་གང་ལྟར་ཁ་ཆེའི་ཆོས་དང་ཆབ་སྲིད་གང་ལྟར་མཉམ་མཉམ་དུ་འདྲེས་བྱས་ད་ཆོས་སྲིད་གཉིས་འདྲེས་སོགས་རེད་ད་ང་ཚོས་ཆོས་སྲིད་གཉིས་འདྲེས་ཟེར་དུ་ལབ་བཞིན་ཡང་ང་རང་ཚོ་བོད་པའི་སྟེང་གོ་ཉར་བྱེད་དུའང་དེ་འདྲ་ཅིག་ཟེར་དགོས་པ་མ་རེད། འདིའི་ཁོ་ཚོའི་བསམ་བློ་དེ་ཡིན་ན་ཤུགས་ཆེ་ཤོས་དེ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གྲངས་ནས་འགོ་ཚུགས་བྱས་བྱུང་ཤག་ད་འགོ་དེ་དཔེར་ཆ་བཞག་ན་ཨི་རན་ནང་ལོགས་ལ་ཡང་ཨི་རན་གྱི་སྔ་མོའི་རྒྱལ་རྒྱུད་ཀྱི་ཨ་ནི་གཞུང་དེ

པ་ཀི་སི་ཐན་ནང་ལོགས་ཡིན་ཆ་བཞག་པ་ཡིན་ན་ལས་པ་ཀི་སི་ཐན་གྱི་ནང་ལོགས་ལ་ཡ་ད་ཁ་ཆེའི་ཆོས་ཀྱི་སློབ་གྲྭ་དེ་ཚོ་ཞེ་པོ་ཅིག་དར་ཁྱབ་ཆེན་པོ་བྱུང། ཨ་ནི་ག་དེ་དམིགས་བསལ་གཅིག་ཡིན་ན་ཨ་རབ་རྒྱལ་ཁབ་ཚང་མའི་ནང་ལོགས་འདི་སྐབས་དེ Muslim Brotherhood ཟེར་མཁན་ཅིག་ཁོང་ཚོའི་ཚོགས་པ་ཅིག་རེད་ད་ག་འདྲ་ཁ་ཆེའི་གཅེན་གཅུང་གི་གྲོགས་པོའི་ག་འདྲ་རེད་ཅིག་མཉམ་མཐུན་མཐུན་ཚོགས་སོགས་རེད་འདི་གསུམ་ཙམ་ཅིག་དེ་ཡིན་ན་ཞེ་པོ་ཅིག་ཁ་ཆེའི་རྒྱལ་ཁབ་སྒང་ཁའི་ནང་ལོགས་ལ་ཡ་དཔེ་དར་ཁྱབ་ཆེན་པོ་ཞིག་བྱུང་བྱས་ད་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ནས་ཡིན་ན་འདི་ཁོ་དངོས་གནས་ཆབ་སྲིད་ཀྱི་ལས་འགུལ་འདི་འདུག་སེ་བྱུང་ཤག་ད་ཡིན་ནའི་ཁོ་ཆབ་སྲིད་ལས་འགུལ་འདིའི་རྨང་གཞིར་ཁར་ཁོར་ལྟ་གྲུབ་ཐོག་ནས་བསྙལ་ནས་བསམ་བློའི་ཁྱད་ཆེ་གུ་གུར་བ་འདི་ཡིན་ན་འདི་ལས་སྔ་ཙམ་ཅིག་ག་འདྲ་ལོ་ཉི་ཤུ་སུམ་ཅུའི་གོང་ནས་འདི་བ་ཁ་ཆེའི་ནང་ལོགས་ཀྱི་ཨེ་ནི་ཤེས་ཡོན་ཅན་དེ་ཁ་ཅིག་དེབ་མང་པོ་བྲི་ཡ་འདི་འགོ་བཙུགས་བྱས་བྱུང་ཤག་འདི་ནང་དམིགས་བསལ་ཡིན་ན Sayyid Qutb ཟེར་མཁན་འདུག་ཁོ་རང་གིས། དེབ་དེ་ཞེ་པོ་ཅིག་གི་ཤུགས་རྐྱེན་ཆེན་པོ་ཞིག་བྱུང་ཡོད་ས་རེད། ད་ཁོ་རང་གཙོ་བོ་ག་འདྲ་ཟེར་ན། ད་ཁོ་རའི་ལྟ་ལྟ་ཚུལ་དེ་ཨ་མི་རི་ཀས་གཙོ་བོ་བྱས་པའི་ནུབ་ཕྱོགས་རྒྱལ་ཁབ་ཀྱིས་ད་དམངས་གཙོའི་རྒྱལ་ཁབ་སོགས་རེད། འདི་གས་འདི་ལ་ཡག་དེ་ཚོ་ཡིན་ན་དཔལ་འབྱོར་དང་ཕྱིའི་དངོས་པོ་དང་དེ་འདྲས་གཅིག་པོ་ལ་ཡག་མི་ཤེས། གང་ལྟར། མིའི་གཅིག་གི་དངོས་གནས་སེམས་ཀྱི་དེ་འབྱོར་པ་འདི་གས་འདི་ལ་ཡག་དོ་སྣང་བྱས་བྱེད་ཀྱི་ཡོད་མ་རེད། ཨ་དེ་འདྲ་སོང་ཙང་ཁོང་ཚོས་ཟེར་ཡག་བྱས་པ་ཡིན་ན་ལུས་དང་སེམས་དེ་མཉམ་རུབ་ཀྱིས་ག་འདྲ་རུག་རུག་བཟོས་བྱས། འདིའི་ཐོག་ནས་ཡིན་ན་བསྒྱུར་བཅོས་ཆེན་པོ་ཞིག་བཏང་བྱས་གཞུང་དང་རྒྱལ་ཁབ་དང་སྤྱི་ཚོགས་གསར་དུ་འཛུགས་ཡག་ལ། སྒྲིག་འཛུགས་བྱེད་ཡག་གི་ཁྲིམས་སྲོལ་དེ་ཡག་ཤོས་དེ་ནི་ཨ་ནི Sharia Law ཟེར་མཁན་དེ་ད་ཁོང་ཚོའི་ཁ་ཆེའི་ཆོས་ཁྲིམས་བརྗོད་ན་འདིའི་འོག་ལ་བྱེད་དགོས་རེད་ཟེར་བྱས་བཤད་ཀྱི་འདུག་ད་ཡང་ང་ཚོ་གཅིག་གིས་སེམས་དང་ལུས་དང་འདི་ལབ་དུས་ང་ཚོ་རྒྱལ་བ་རིན་པོ་ཆེ་གིས་དེ་ར་གས་རྟག་པར་བྱས་སེམས་ག་ཚོད་རེད། ནུབ་ཕྱོགས་ཀྱིས་ཁོ་དངོས་པོ་ལ་ཡ་གཅིག་པོ་བལྟས་བྱས་ད་སེམས། འདི་དཔེ་གལ་ཆེན་པོ་གསུངས་ཀྱི་ཡོད་རེད་པ། འདི་དང་འདྲ་པོའི་བཟོ་འདྲ་རི་གོ་གཟིགས་གསུངས་འདུག་ཡིན་ནའི་ངས་བྱས་འདི་དང་དཔེ་རྩ་བའི་ཐོག་ནས་ལོགས་ཀ་རེད་བྱས་བསམ་གྱི་འདུག་ག་རེ་ཟེར་ན། རྒྱལ་བ་རིན་པོ་ཆེས་གསུངས་ཡག་དེ། གཅིག་གི་ཕྱིའི་དངོས་པོ་གཅིག་པོ་ལ་ཡ་བརྟེན་མ་བསྡད་པ་བྱས་བྱས་ཡིན་ན་རང་གི་མི་སོ་སོའི་སྒེར་གྱི་སེམས་པའི་ནང་ལོགས་ཀྱི་ནང་ལོགས་ཀྱི་ཨེ་ནི་བསམ་བློ་དེ་ལ་འགྱུར་ལྡོག་བཏང་བྱས་ཡིན་ན། ད་དེ་འགྱུར་ལྡོག་བཏང་ཡག་གི་གང་ལྟར་ཁོའི་རྨང་གཞི་དེ་ཚོ་གང་ལོག་ད་བྱམས་སེམས་དང་ཨ་སྙིང་རྗེ་དང། ད་ཕན་ཚུན་རོགས་རམ་བྱེད་ཡག་དང་ཕན་ཚུན་གཅིག་ལ་གཅིག་བརྟེན་ཡག་དང་དེ་འདྲས་གསུངས་ཀྱི་ཡོད་རེད་པ། ད་ཁ་ཆེ་ཡང་ད་ངས་ཟེར་ཡག་ཁོ་ཚོའི་ལྟ་གྲུབ་དེ་ཚོ་དྲང་པོ་དྲང་པོ་བཤད་ན་དེ་ཚོ་དེ་རེད་མི་འདུག་ཁོ་ཚོའི་དེ་ཡིན་ན། ཁོ་ཚོས་མཐོང་ཡག་དེ་ཡིན་ན་མི་གཅིག་གིས་སོ་སོ་སོ་ལ་ཡང་དངོས་གནས་བསྒྱུར་བཅོས་བཏང་བྱས་བཟང་པོ་བྱས་ཡག་དང་འདི་རེད་མི་འདུག་ཁོ་ཚོས་བཤད་དེ་ག་རེ་ཟེར་ན། ཕྱིའི་བསྒྱུར་བཅོས་སྐོར་ལ་སྔར་མ་འདེབས་བྱས་བྱས་ཡིན་ན་ཁ་ཆེའི Sharia law དེ་ཡིན་ན་དམ་པོ་ཟིན་བྱས། སྤྱི་ཚོགས་ལ་འགྱུར་ལྡོག་བཏང། གཞུང་བཙུགས་གཞུང་དེ་ཡིན་ན་ཁ་ཆེའི་ཆོས་ཁྲིམས་ཀྱི་གཞུང་བཙུགས། དེ་གཞུང་དེ་བཙུགས་ཡག་གི་དམིགས་ཡུལ་ཆེད་དུ་ཡིན་ན་ད་ལྟ་མི་བསད་ཁྲག་སྦྱོར་དང་འདི་ག་རེ་བྱེད་དགོས་འདུག་ན་ལས་གལ་ཡོད་མ་རེད་ཟེར་གྱི་ཏོ་གཙོ་བོ་འདི་འདྲ་ཡིན་ཟེར་ད་མི་ངས་ཡང་འདི་དེ་དེ་ཅི་སྟབས་བདེ་པོ་བྱེད་རྒྱུ་ན་བཤད་པ་འདི་ལས་དངོས་གནས་བྱས་འདི་རྙོག་དྲ་བྱེད་ཚར་ཡོད་ཀྱི་རེད་དེ་འདི་མེད་ན་འདི་མི་དེ་ག་ཚོད་ཅིག་གིས་ཡིད་ཆེས་བྱེད་མཁན་ཡོང་མ་རེད་ད་འདི་ཚོའི་རིག་པའི་གཞུང་ལུགས་འདི་ནི་ཞེ་པོ་ཅིག་གང་ལྟར་ཁོང་ཚོས་དོ་སྣང་ཆེན་པོ་ཞེ་པོ་ཅིག་འདུག་ཨང་དེ་འདི་ལ་བརྟེན་བྱས་བིན་ལ་དིན་དང་འདི་ཚོའི་འཕྲད་སྐད་འདི་ཉན་ནས་ད་རྒྱལ་ཁབ་ཚང་མའི་ནང་ལོགས་ལ་ཡག་ཅིག་གཞུང་དྲང་པོ་མ་བྱེད་མཁན་དང་འདི་ཡོང་དུས་ཙམ་པ་གསར་བརྗེ་དང་འདི་ཚོ་ལངས་དགོས་ཡོད་རེད་ད་ཡིན་ན་ལས་གསར་བརྗེ་ཟེར་ཙམ་གསར་བརྗེ་ཁ་ཤས་ཡིན་ན། ད་དཔེར་ཆ་བཞག་ན་གཅིག་སྟོང་དགུ་བརྒྱ་བཅུ་བདུན་ལོའི་དམར་ཤོག་གི་བོལ་ཤི་ཝིཀ་ཨུ་རུ་སུའི་གསར་བརྗེ་དེ་ཡིན་ན་སྔ་མོའི་གསར་བརྗེ་གཞན་པ་མང་པོ་ཞིག་དང་མ་འདྲ་ཡིན་ན་ཁོ་ཚོའི་གསར་བརྗེ་དེ་ནི་འདིའི་སྐབས་དེའི་ར་ཤེ་ཀྱི་གོང་མའི་ལམ་ལུགས་དེ་འགྲིག་མི་འདུག་གཅིག་པོ་མིན་པ་བྱས། ད་གང་ལྟར་འཛམ་བུ་གླིང་ཡོངས་ཁོ་རའི་ངལ་རྩོལ་མི་དམངས་དང་སྡུག་བསྔལ་མྱོང་མཁན་དེ་སྒང་ག་ཡར་ལངས་བྱས་ཡིན་ན་འཛམ་བུ་གླིང་ཁོ་ར་འགྱུར་ལྡོག་གཏང་དགོས་ས་ཅིག་ད་བསམ་བློ་ཅིག་བྱས་བྱས་དམར་ཤོག་དེ་གཞི་བཟུང་བསམ་བློ་རྒྱ་ཁྱབ་བྱུང་བ་རེད་དེ་ནང་བཞིན་ཅིག་ཨ་ནི་དེ་ཁ་ཆེའི་ཁོ་ཚོ་དེ་ཚོ་བིན་ལ་དིན་དང་འདི་ཚོ་ཡིན་ན་ཅིག་བཤད་ཡ་དེ་འདི་དང་འདྲ་པོ་ཡོད་པ་ཅིག་ཡིན་ས་རེད་དེ་ག་རེ་ཟེར་ན་ཁོ་ཚོའི་ས་གནས་ད་ག་ཁོ་རང་ཚོ་བསྡད་སའི་སཱའུ་ཏི་ཨ་ར་པི་ཡིན་ནའི་རེད་ཡེ་མན་ཡིན་ནའི་རེད་ཨི་ཇེབ་ཡིན་ནའི་རེད་དེ་ཚོའི་ནང་ལོགས་གཞུང་དེ་འགྲིག་གི་མི་འདུག་ས་དེ་དེ་ཅིག་བྱས་ཡོད་དེ་ལས་ཆེ་ཙམ་ཅིག་ཁོ་ཚོའི་མ་འོངས་པའི་ཕུགས་བསམ་དེ་དེ་ལས་ཆེ་ཙམ་བྱས་བྱས་པའི་འཛམ་བུ་གླིང་ཁོ་ར་ཡ་འགྱུར་ལྡོག་བཏང་བྱས་ལྷག་པར་དུ་ནུབ་ཕྱོགས་རྒྱལ་ཁབ་ཀྱི་བྱེད་སྟངས་དེ་ཚོ་སྒང་ག་ནོར་བ་རེད་ང་ཚོའི་ཁ་ཆེའི་ཆོས་ཁྲིམས་དེ་ཡིན་ན་གཅིག་རྒྱལ་ཁབ་གཅིག་གི་ནང་ལོགས་ལ་ཡང་འགྱུར་ལྡོག་བཏང་གཅིག་པོ་མ་ཡིན་པར་འཛམ་བུ་གླིང་ཁོ་ར་ལ་རྒྱ་སྐྱེད་བཏང་བྱས་ཡིན་ན་ད་གང་ལྟར་མིའི་རིགས་དེ་མཐའ་མ་དེ་ཁ་ཆེའི་ཆོས་ཁྲིམས་ཀྱི་འོག་ལ་ཡང་དབང་སྒྱུར་བྱེད་དགོས་རེད་ཟེར་དེ་འདི་འདྲས་ཀྱི་རྒྱལ་སྤྱིའི་རང་བཞིན་དང་དེ་ཤུགས་ཆེན་པོ་ཞེ་པོ་ཅིག་ཡོད་ཀྱི་རེད་དུང་ཁོང་ཚོའི་དེ་བེད་རྒྱག་དེ་རྒྱབ་སྐྱོར་ཙམ་པ་དཔེར་ཆ་བཞག་ན་ཁོང་ཚོ་དེའི་དམིགས་ཡུལ་དེ་ཚོ་སྒྲུབ་ཡག་གི་ཆེད་དུ་ཡིན་ན་མི་བསད་ཡག་དང་ཨ་ནེ་བམ་སྦར་ཡག་དང་གནམ་གྲུ་གཏོར་ཡག་དང་དེའི་རིགས་ཅིག་མང་པོ་བྱས་ཡོག་རེད་ལྷག་པར་དུ་ཡིན་ན་སོ་སོས་བམ་བཀྱིགས་བྱས་རང་སྲོག་བློས་བཏང་བྱས་བྱས་བམ་སྦར་ཡག་གི་དེ་འདྲའི་གནས་ཚུལ་མང་པོ་ཞེ་པོ་ཅིག་འདུག་ཨང། ད་ཡིན་ན་ལས་འཇིགས་སྐུལ་གྱི་ལས་ཀ་ད་ག་བྱེད་བྱེད་སྟངས་བལྟས་པ་ཡིན་ན། དཔེ་ཇི་བཞག་ན། སོ་སོས་བམ་བཀྱིགས་བྱས་མི་ཚོགས་དཀྱིལ་ཕྱིན་བྱས་མི་སྒང་ག་བསད་བྱས་ཡོད་པ། དེ་ཡིན་ན་ཁོ་ཚོ་ཁ་ཆེ་དེ་ཚོ་དང་པོ་བྱེད་མཁན་ཁོ་ཚོ་མ་རེད། འདི་ཚོ་བྱས་དེ་མང་པོ་ཅིག་གིས་དཔེ་ཅིག་བཞག་ན་ཨ་ནི་སྤེན་གྱི་ད་ཆ་གི་མངའ་ཁོངས་ཡོད་པའི Basque Country ཟེར་མཁན་ཅིག་ཡོད་པ་ད་ཁོ་ཚོའི་ཡང་རང་བཙན་བྱས་དགོས་ཟེར་གྱི་རེད། ཁོ་ཚོས ETA ཟེར་མཁན་དེ་ཁོ་ཚོའི་རང་བཙན་བྱས་དགོས་ཟེར་མཁན་དེ་ཚོ། འཇིགས་སྐུལ་གྱི་ལས་ཀ་བྱེད་མཁན་ཚོ་དེ་དང་པོ་བྱེད་སྟངས་དེ་ཡོད་པ་ད་ལས་ཀ་བྱེད་སྟངས་དེ་འཇིགས་སྐུལ་དེ་ཚོ་ཁོང་ཚོའི་གྲས་དང་པོ་གྲས་རེད་ཨ་ནི་ད་ག་ནང་བཞིན་དངོས་གནས་བམ་བཀྱིགས་བྱས་མི་བསད་བྱས་འདིར་གི་གྲངས་ཀ་བརྩི་བ་ཡིན་ན་ད་ཨ་ནི་གང་ལྟར་སི་རི་ལང་ཀ་གི་ཕ་གིའི་ཏཱ་མིལ་ཟེར་མཁན་དེ་ཁོང་ཚོ་གི་ཡང་སི་རི་ལང་ཀའི་ནང་པའི་གཞུང་དང་གང་ལྟར་རྩོད་པ་རྒྱབ་བྱས་ཡིན་ན་ཅིག་ཁ་ཁར་བྱེད་དགོས་སོགས་རེད། དེའི་སྐབས་དེ་ཡིན་ན་རྟ་མན་གྱི་མང་པོ་ཞིབ་ཅིག་གང་ལྟར་རང་སྲོག་བློས་གཏོང་བྱེད་བྱེད་བྱེད་ཡིན་ན་བམ་བང་ཉའི་མང་པོ་བྱུང་ཤག་དེ་ག་ནང་བཞིན་ཡིན་ན་བྱང་ཨར་ལན NGO ནས་རང་དོན་སྒོ་ཡོད་བྱེད་བྱེད་དེའི་འབར་གས་གནས་ཚུལ་མང་པོ་ཞིག་བྱུང་ཡོད་རེད་པ་ད་དེ་གལ་ཏེ་དེ་ཚོའི་ཐད་དེ་མང་པོ་ཞིག་བྱུང་མིན་ནས་ག་རེ་ཟེར་ན་དེ་ཚོ་གང་ག་ལོག་ཁོ་ཚོའི་དམིགས་ཡུལ་དེ་ས་གནས་རང་གི་དམིགས་ཡུལ་རང་གཅིག་པོ་ཆགས་བསྡད་ཡོད་རེད། སིར་ལང་ཀའི་རྟ་མན་དེ་ཚོ་ནི་རྟ་མན་དེ་ཚོ་ནང་པའི་གཞུང་དེའི་འོག་ལ་བསྡད་ཀྱི་མིན་ཟེར་དང། Basque ཀྱི ETA དེ་ཚོ་ཡིན་ན་ཁོ་ཚོ་ཡིན་ན་བའི Basque ས་ཁུལ་དེ་ཡིན་ན། སྤེན་འོག་ནས་རང་བཙན་བྱེད་དགོས་དང་བྱང་ཨེར་ལན་ཡིན་པའི་ནི་བྱང་ཨེར་ལན་དེ་ཨིན་ཇིའི་འོག་ནས་ཁ་བྲལ་བྱས་ཨིན་ཨེར་ལན་དང་གཅིག་སྒྲིལ་བྱེད་དགོས་ཟེར་བྱས་ད་གང་ལྟར་ས་གནས་ཁོ་རང་ལ་ཡར་དངོས་གནས་འབར་གས་གནས་ཚུལ་བྱས་མི་ལ་ཡ་བརྡབ་གསིག་ཆེན་པོ་བྱུང་བ་ཡིན་ནའི་རྒྱལ་སྤྱིའི་ཐོག་ལ་གོ་ཤུགས་རྐྱེན་ཟེར་མ་ར་ད་ཁོང་ཚོ་བིན་ལ་ཌེན་དང་ཁོང་ཚོ་ཡོང་ཚེ་ཁོང་ཚོའི་གསར་གཏོད་ག་རེ་འདུག་ཟེར་ན་བྱེད་སྟངས་ཀྱི་བྱ་ཐབས་སྦྱོར་བ་ད། རྩུབ་སྤྱོད་སྤྱོད་པ་དྲག་སྤྱོད་ཅིག་འདི་འཁྱེར་བྱས་ད་འདི་དཔེ་འཛམ་བུ་གླིང་ཁོ་རང་མར་བཀྲམ་བྱས་དངོས་གནས་ཕ་གི་ཅིག་ཨ་ཕི་གྷ་ནི་སི་ཐན་ཡིན་ནའི་རེད་སའུ་ཏི་ཨ་རབ་ཡ་ཡིན་ནའི་རེད་ཁོ་ཚོའི་གཞུང་དང་འབྲེལ་བ་ཅན་མེད་པའི་དོ་ནིའུ་ཡོག་ལ་མི་མང་པོ་ཅིག་གང་དག་ཕབ་པ་འདི་རྒྱུས་ཡོད་ཀྱི་མ་རེད་གོ་མི་ངན་ཁོག་ཉུང་ཡོད་ཀྱི་མ་དོ་སྣང་བྱེད་ཀྱི་མ་རེད་ད་ཁོ་ཚོའི་དཀྱིལ་བམ་འཁྱེར་ཡོང་བྱས་བག་ཡག་འདི་ཡིན་ན་ད་འདི་ཡིན་ན་ཁོ་ཚོའི་གསར་གཏོད་ཅིག་རེད་དོ་བྱས་རྗེས་ཨ་ནི་དེ་ཚོ་གང་དག་རྒྱུ་འདོག་རེ་བལྟས་པ་ཡིན་ན་འདི་འདྲས་ཡིན་པའི་བཟོ་འདུག་ད་ཡིན་ནའི་ལས་ཁོ་ཚོ་ལ་ཡ་ཅིག་ད་གིན་ཁྱེད་རང་གི་དྲི་བ་ནང་ལོགས་ཅིག་དེར་དོན་དག་ཁོང་ཚོ་ཉམས་ཉེས་འགྲོ་དགོས་པའི་རྒྱུ་མཚན་རེ་ཞིག་ཡོད་རེད་བ། རྒྱུ་མཚན་དེ་གལ་ཆེ་ཤོས་ཤིག་ཡིན། ཁོང་ཚོ་དང་ཞིབ་འཇུག་བྱེད་མཁན་མང་པོ་གཅིག་ཟིན་འདི་རེད་ཤག། ད་སྔ་མ་ཡིན་ན་ཁོང་ཚོའི་བསམ་བློ་དེ། ཁ་ཆེའི་ཆོས་ཁྲིམས་དེ་བེད་སྤྱོད་བཏང་བྱས་དཔེ་སྤྱི་ཚོགས་ལ་ཡང་འགྱུར་ལྡོག་གཏོང་དགོས་རེད་སྤྱི་ཚོགས་ལ་ཡང་ཡིན་ན། དབང་སྒྱུར་བྱེད་དགོས་རེད་ཟེར་བྱས་བསམ་བློ་ཡོད་རེད་པ། ད་ལྟའི་ལབ་པའི་སྐབས་དེ་མི་མང་པོ་ཅིག་ལ་ཡང་དེ་ཞིབ་འཇུག་དགོས་ཟེར་ག་རེ་ཟེར་དགོས་རེད། འདིར་ཡང་འདོད་པ་དང། དེ་དོ་སྣང་བྱེད་མཁན་མང་པོ་ཞིབ་ཅིག་ཡོང་ཡག་ག་རེ་ཟེར་ན། ཁ་ཆེ་རྒྱལ་ཁབ་དེ་ཚོ་མང་ཆེ་ཞིག་ནང་ལོགས་ལ་ཡ་གཅིག་སྟོང་དགུ་བཅུ་དྲུག་ཅུ་བདུན་ཅུའི་ནང་ལོགས་ཕར་ཡ་དབང་སྒྱུར་བྱེད་མཁན་དེ་ཚོ་མང་པོ་ཅིག་གིས་ནུབ་ཕྱོགས་རྒྱལ་ཁབ་ཀྱི་བྱེད་སྟངས་དང། ལྷག་པར་དུ་ཨ་མི་རི་ཀ་དང་འབྲེལ་བ་ཡག་པོ་ཡོད་པ་བྱས་ཡིན་ནའི་སོ་སོའི་ཁོ་རང་ཚོའི་ལུང་པའི་ནང་ལོགས་ལ་དམངས་གཙོ་གཏན་ནས་མེད་པ་བྱས་ཞིབ་ཅིག་གདུག་རྩུབ་ཆེན་པོ་བྱས་དབང་སྒྱུར་བྱས་བྱས་བསྡད་བསྡད་ཡོད་རེད། བྱས་ཙང་འདི་ཚོའི་རྒྱལ་ཁབ་དེ་ཚོའི་ནང་མི་དམངས་མང་ཆེ་བས་གཞུང་འདི་ཡིན་ན་གང་འདྲ་ལྐོག་ཟ་རུལ་སུངས་དང་ཨ་ནེ་དབང་ཆ་གང་འདྲ་གང་བྱུང་མང་བྱུང་བེད་སྤྱོད་གཏོང་མཁན་དང་གཞུང་ལ་མ་དགའ་གི་བསམ་བློ་ཞིབ་གཅིག་འཁོན་འཛིན་ཡོད་རེད་པ། དེ་འདྲས་ཅིག་ཡོད་དུས་ཙམ་པ་འདི་ལ་ཡང་འགྱུར་ལྡོག་གཏང་ཡག་གི་ཐབས་ལམ་སོགས་རེ་ཁ་ཆེ་མཐར་སྐྱོད་ཀྱི་བསམ་བློ་དེ་ཚོ་བསྟན་དུས་ཙམ་པ་ཁོ་ཚོ་གང་ག་ལོག་འདི་ལ་ཡང་ཨོ་ཅིག་འདོད་པ་ཅིག་ཡོད་པ་དང་ཨ་ནི་མཐའ་ན་ཅིག་ཨོ་དེ་འདྲས་གི་འདིར་བྱོས་ནས་བསམ་བསམ་ཅི་ལ་སེམས་པས་ན་ཅིག་ཡུན་འཁོར་བ་དེ་འདྲས་ཅིག་ཤུགས་ཆེན་པོ་ཞིབ་ཅིག་ཡོད་ས་རེད་ད་ཡིན་ནའི་ལས་འདས་པའི་ལོ་ཉི་ཤུ་ནང་ག་རེ་བྱུང་ཡོད་རེད་ཟེར་ན། ཁོ་ཚོ་དངོས་གནས་ཁ་ཆེ་འདི་ཚོ་ཆོས་ཁྲིམས་འཁྱེར་བྱས་དབང་སྒྱུར་བྱེད་དགོས་རེད་ཟེར་མཁན་གྱི། ཚོགས་པ་ཡིན་ནའི་རེད་མི་སྒེར་ཡིན་ནའི་རེད་འདི་ཚོ་མང་པོ་ཞིག་ལ་ཡང་ཁོ་ཚོ་དངོས་གནས་དབང་སྒྱུར་བྱེད་ཡག་གི་གོ་སྐབས་བྱུང་འདུག་ག། བི་སེན་སེ་ཨལ་ཁ་ད་ཡིན་ནའི་ཞིབ་ཅིག་ཤུགས་ཆེན་པོ་བྱས་བྱས་ག་ས་ག་ལ་ཡང་ནུས་པ་ཆེན་པོ་ཞག་ཆགས་ཏེ་ཨ་ནི་ཨབ་གྷ་ནི་སཱན་ཆ་བཞག་པ་ཡིན་ན་ཏཱ་ལི་པན་གསུམ་དེ་དངོས་གནས་རང་གཞུང་འཛིན་རང་ཆགས་བྱས་དཔེ་གཞུང་གི་ཁ་ཆེ་ཆོས་ཁྲིམས་རང་གི་ལག་བསྟར་བྱས་བྱས་ཨབ་གྷ་ནི་སཱན་ལ་ལག་བསྟར་བྱས་བྱས་པ་རེད་ཨ་ནི་དེ་ག་འདྲ་དམིགས་བསལ་ཅིག་ཡིན་ན། ག་རེ་ཟེར་དགོས་རེད་ཨའི་སིས་ཟེར་མཁན་འདི་ཁ་ཆེའི་རྒྱལ་ཁམས་ཟེར་མཁན་འདི་ཚོགས་པ་འདི་ཁོ་ཚོས་ལོ་ཁ་ཤས་ཀྱི་རིང་ལ་ཡ་སི་རི་ཡཱ་དང་ཨི་རག་ས་ཆ་མང་པོ་ཞེ་པོ་ཅིག་རང་ཟིན་རྗེས་ཁོ་ཚོ་རང་དངོས་གནས་དབང་སྒྱུར་བྱེད་ཡག་བྱུང་བ་རེད། དེ་ག་ནས་དམིགས་བསལ་གཅིག་ཡིན་ན Muslim Brotherhood ཟེར་ཉན་དེ། ཁ་ཆེའི་གང་དག་གཅེན་གཅུང་གི་ཚོགས་པ་ཟེར་ཉན་དེ་ཁོ་ཚོ་ད་པ་ཨི་ཇིབ་དང་དེ་ཚོའི་ནང་ལོག་ལ་ཡ་དམངས་གཙོའི་འོས་འདེམས་སྐབས་ལ་རྒྱལ་ཁ་ཐོབ་རྗེས་དངོས་གནས་གཞུང་འཛིན་ནང་བྱེད་ཡག་བྱུང་བ་རེད། ད་དངོས་གནས་སྔས་མ་གཞུང་བྱེད་སྟངས་དེ་ཚོ་འགྲིག་གི་མི་འདུག་དེ་ལས་ཁ་ཆེའི་ཆོས་ཁྲིམས། ཐོག་ནས་བྱས་ན་ཡག་ག་ཡོད་རེད་ཟེར་ཉན་དེ་ཚོ་ཁོ་རང་ཚོ་རང་ལ་ཡང་དངོས་གནས་རྒྱལ་ཁབ་དང་ས་ཆ་ཁ་ཤས་ལ་ཡང་དབང་སྒྱུར་བྱེད་ཡག་གོ་སྐབས་རག་དུས་ད་ཁོ་ཚོའི་དབང་སྒྱུར་དེ་ད་བེད་ད་མི་ལ་གདུག་རྩུབ་ཆེན་པོ་ཞེ་པོ་ཅིག་ཡོད་དུས་ད་ལྟ་ད་ཁ་ཆེ་མང་ཆེ་ཅིག་ནི་ནི་ཧང་རང་སངས་བྱས་ད་སྔན་མ་དེ་ཡིན་ན་ཁོ་ཚོའི་ཅིག་བསམ་བློ་ཅིག་ཡོད་རེད་པ་ད་དེ་རིང་ཁ་སང་དངོས་གནས་ལག་ལེན་ཐོག་ལ་སྐྱེལ་དུས་ད་པ་ཁོ་ཡག་པོ་ཡོད་མེད་དེ་དངོས་གནས་ཅིག་མཐོང་དུས་ད་པ་ཨ་ནི་འདི་ལ་ཡང་ཞེན་པ་ལོག་དང་ཨ་ནི་ཞེད་སྣང་དང་ད་འདིའི་འོག་བསྡད་ན་ཁྱོན་ནས་ཡོང་མི་འདུག་བསམ་ཙང་བྱས་བྱས་ཡིན་ན་གང་ལྟར་དེ་རིང་ཁ་སང་ཨ་ནི་ཁ་ཆེའི་ལུང་པ་དེ་ཚོ་ནང་ལོག་ལ་ཡར་ད་ཁ་ཆེའི་དད་ལྡན་མི་མང་ད་གིན་ཞུས་ནང་བཞིན་དུང་ཕྱུར་བཅོ་བརྒྱད་ཅིག་ཟེར་བ་རེད་དེ་ཚོའི་ནང་ལོག་ལ་ཡར་རྒྱལ་སྤྱིའི་ཐོག་གི་འདི་བསམ་ཚུལ་བསྡུ་ལེན་བྱས་ཡག་འདི་རིམ་པ་བྱས་བཞག་དེ་ཚོ་ག་པར་བལྟས་པ་ཡིན་ནའི་ད་གང་ལྟར་ཁ་ཆེའི་ཡང་འདི་ཐལ་སྤྱོད་ཀྱི་བསམ་བློ་དེ་ཚོ་ལ་ཡར་རྒྱབ་སྐྱོར་བྱེད་ཉན་དེ་ཞེ་པོ་ཅིག། ཉུང་བྱས་བྱས་ད་དེ་རིང་ཁ་སང་ད་ཁོང་ཚོ་དངོས་གནས་ཅིག་ཁྲོམ་ར་དེ་མེད་པ་བཟོས་ཚར་བཞག་ད་ཡིན་ན་ལས་དེ་གས་དེ་ཁ་ཆེའི་འཇིགས་སྐུལ་ཚོགས་པ་དེ་གས་བཅད་མེད་པ་ཆགས་ཡོད་མ་རེད་དཔེར་ན་ཆ་བཞག་ན་ཨ་ཧྥི་རི་ཀ་དེ་ལ་ཡ། ཁོ་ཚོ་འདི་ཚོགས་པ་འདི་འགའ་རེ་ཅིག་ལྷག་བསྡད་ཡོད་རེད་ད་དཔེར་ན་ཆ་བཞག་ན་ཐ་ལི་པན་འདི་ལམ་ནས་འགྲིག་གི་འདུག་དེ་ཚོ་ལྷག་པ་དེ་གས་དེ་ཡིན་ན་ག་རེ་འདུག་ན་ཁོའི་ཁྱད་ཆོས་དེ་ག་རེ་འདུག་ཟེར་ན། སྔ་མོ་ཨལ་ཁ་ད་ད་དེ་ཚོ་མ་འདྲ་ཨལ་ཁ་ད་ཚོ་འཛམ་བུ་གླིང་ནུབ་ཕྱོགས་རྒྱལ་ཁབ་ལ་ཡ་རྒྱ་འཐབ་རྩོད་བྱེད་དགོས་སོ་ར་དེ་རིང་ཁ་སང་ད་ལྷག་བསྡད་པ་དེ་ཚོ་ཡིན་ན་མང་ཆེ་ཅིག་ན་ཁོ་རང་ས་གནས་རང་གི་ཡུལ་དམག་གསུམ་དེ་དང་ཁོ་རང་ས་གནས་ཀྱི་ཆེད་དུ་འཐབ་རྩོད་བྱེད་ཉན་མང་ཆེ་ཅིག་ད་ལྟ་དེ་རིང་ཁ་སང་ཡིན་ན་དེ་འདྲའི་ཆགས་བྱས་བསྡད་ཡོད་པ་རེད་དེ་འདྲ་ཅིག་རེད་བཞག། ལགས་སོ། ཨ་ནི་དེ་ག་ནང་བཞིན་ཡང་ད་ཁ་ཆེའི་ཚོགས་པ་དེ་ཚོར་ཁ་གཏད་རུ་གཙོ་བོ་དེ་ནུབ་ཕྱོགས་རྒྱལ་ཁབ་དང་ད་དམངས་གཙོའི་ལྟ་གྲུབ་བཟུང་མཁན་དེ་ཚོ་ཆགས་བསྡད་ཀྱི་ཡོད་རེད། ཨ་ནི་ཁོ་རང་ཚོ་ལ་ད་འདས་པའི་ལོ་ངོ་ཉི་ཤུའི་ནང་ནས་ཉམས་མྱོང་འདྲ་པོ་དང་བསླབ་བྱ་འདྲ་པོ་ག་རེ་ལེན་ཡག་ཡོད་རེད་དགོངས་ཀྱི་ཡོད།
རེད་ད་དཔེར་ན་ཆ་བཞག་ན་ཨ་མི་རི་ཀས་ད་རེད་ཨ་ཧྥ་གྷ་ནི་སི་ཐན་ཉེ་དུས་ད་དམག་འཐེན་པ་རེད་ཨ་འདི་ཟེར་ཡག་བྱས་པ་ཡིན་ན་སྒོར་མོ་བོད་དེ་ཐེར་འབུམ་སྟོང་ཕྲག་གཉིས་ཙམ་ཅིག་འགྲོ་སོང་བཏང་པ་རེད་ཟེར་གྱི་རེད་ཨ་མི་རི་ཀའི་དམག་མི་དོ་དེ་གས་འདས་གྲོངས་སོང་པ་རེད་ཨ་དེ་ག་ནང་བཞིན་གང་དག་ཅིག་གི་ནུབ་ཕྱོགས་རྒྱལ་ཁབ་དེ་གས་མང་ཆེ་ཅིག་གི་ཨི་ར་ཀ་དང་ཨ་ནི་སི་རི་ཡ་ད་ད་དོ་ཨ་ཧྥ་གྷ་ཀྲོ་ད་དམག་ཤུགས་དམག་ཤུགས་བྱེད་སྒོ་ཁྱིམ་བྱེད་ད་མིའི་ཚེ་སྲོག་དང་རྒྱུ་དངོས་གཉིས་ཆར་འགྲོ་སོང་ཆེན་པོ་ཞེ་པོ་ཅིག་ཡོད་རེད་པ་ད་ཨ་འདི་ཐུགས་སུ་ཁོང་ཚོ་མང་པོ་ཅིག་གིས་ད་བ་རེད་ད་ང་ཚོ་དེ་མིན་དེ་ཇུས་གཏོགས་བྱེད་ཀྱི་མ་རེད། མིན་ཏེ། ཉམས་མྱོང་སྐོར་ལ་བཤད་ཉན་དེ་ཚོ་ལབ་ཡག་བྱས་པ་ཡིན་ན། སྤྱིར་བཏང་བྱས་པ་ཡིན་ན་མིའི་བསམ་བློའི་ལྟ་གྲུབ་ཡིན་རྒྱུ་ཅིག་ཡིན། སྤྱིར་བཏང་དམག་རྒྱབ་བྱས་དམག་གི་གོ་ལག་བེད་སྤྱོད་བཏང་བྱས་ཡིན་ན་ལྟ་གྲུབ་ཅིག་གཏོར་ཐུབ་པ་ཞེ་དྲག་ཁག་པོ་རེད། དེ་འདྲའི་སོང་ཙང་ད་གིན་ངས་ཞུས་པ་ནང་བཞིན་གལ་སྲིད་ཁ་ཆེའི་འཇིགས་སྐུལ་གྱི་ཚོགས་པ་དེ་གའི་ད་དུང་དལ་ཏེ་དལ་ཡོར་དེ་ལས་གང་དག་ཁོང་ཚོས་ཞེ་པོ་ཅིག་ཉམས་ཉེས་བྱུང་ཁོང་ཚོའི་ལྟ་གྲུབ་དེ་ལ་ཡང་ཁ་ཆེའི་ནང་ཁུལ་ལ་ཡང་དགའ་པོ་བྱེད་ཉན་དེ་ཞེ་པོ་ཅིག་ཉུང་ཕྱིན་ཡོད་པ་ཡིན་ན་ད་ལྟའི་ཕ་གི་ཨ་མི་རི་ཀ་དང་དེ་ཚོ་ཡིན་ན་དམག་རྒྱབ་གནམ་གྲུ་དང་འབོམ་དེ་འདྲ་བྱས་པ་དེ་གཙོ་བོ་མ་རེད། ཁོ་ཚོས་བྱས་ཚེ། གཙོ་བོ་དེ་ཡིན་ན། གང་ལྟར་གཅིག་གིས་ང་རང་ཚོ་ཨ་མི་རི་ཀ་སོ་སོའི་འདོད་པ་ད་ནུབ་ཕྱོགས་ཀྱི་དམངས་གཙོ་ལ་འདོད་པས་ཡིན། སོ་སོའི་དམངས་གཙོའི་གང་ལྟར་ལམ་ལུགས་དང་གཅིག་རང་དབང་ཐོབ་ཐང་ཟེར་ཅིག་ཡོར་བ། དེ་ཚོ་ཡག་པོ། མུ་མཐུད་བྱས་ལག་ལེན་བསྟར་ཐུབ་ཡིན་ན་ད་ཁོ་ཕ་གི། དངོས་ཡོད་མི་ལྟ་དུས་ཙམ་པ་ངས་ད་གིན་ཞུས་པ་འདི་བཤད་རྒྱུ་ཡིན་ན་ད་ཁ་ཆེ་མི་དམངས་མང་ཆེ་ཅིག་ལྟ་དུས་ཨོ་ད། ISIS འོག་ལ་བསྡད་ཀ་ཕ་གི་ཡ་གཅིག་གིས་དམངས་གཙོའི་འོག་ལ་བསྡད་ཀ་ཟེར་དུས་ཙམ་པ་ད་དེ་དེ་ནི་ཡག་ཉེས་མཐོང་གི་ཡོར་བ། དེ་འདྲ་སོང་ཙང། གཅིག་གིས། དྲག་ཤུགས་བེད་སྤྱོད་བཏང་བྱས་འདི་ཚོའི་ཐད་གཏོར་ཐུབ་ཁག་པོ་རེད་དེ་ལས་ཡིན་ན་དངོས་གནས་ལམ་ལུགས་རང་གི་ཐོག་ནས་ཨཱ་ནི། ཁོང་ཚོའི་ད་ལམ་ལུགས་དགེ་མཚན་ཅིག་ཡོར་བ་དམངས་གཙོ་དང་དེ་གའི་དེའི་ནུབ་ཕྱོགས་རྒྱལ་ཁབ་ཀྱི་ཅིག་ཡོར་བ་དེ་ཡིན་ན་བསྟན་ཡག་དེ་ཡིན་ན་གལ་ཆེན་པོ་ཞེ་པོ་ཅིག་ཡིན་ཡག་ཅིག་ཡིན་དེ་ཡིན་འདྲ། གཉིས་པ་དེ་ཡིན་ན་མང་པོ་ཅིག་ཟེར་ཡག་བྱས་པས་ན་ད་དཔེར་བྱས་བྱས་ན། ཟླ་བ་དགུ་པའི་ཚེས་བཅུ་གཅིག་ཉིན་ཨ་མི་རི་ཀར་གཏོར་རྒོལ་བྱས་ཚར་དེ་ལྟར་བཞི་བཅུ་གཅིག་ཨ་མི་རི་ཀའི་ནང attack བྱས། དེ་སྐབས་དེ་ངས་དྲན་གྱི་འདུག་ཨ་མི་རི་ཀའི་སྲིད་འཛིན་གཞོན་པ་ཌིག་ཆེ་ནི་ཡིས་ད་ལྟ་ཨོ་ད་ངའི་ངའི་མི་ཐོག་མ་དགོས་ངའི་སྤུ་གུའི་སྤུ་གུའི་མི་ཐོག་ལ་ཕལ་ཆེར་ད་ང་ཚོའི་དགྲ་ཁ་དེ་གཙོ་བོ་དེ་ཡིན་ན་ཁ་ཆེའི་འཇིགས་སྐུལ་གྱི་བསམ་བློ་དེ་རེད་ད་འདི་དང་འཐབ་རྩོད་བྱས་བྱས་སྡོད་དགོས་འཁེལ་གྱི་རེད་ཟེར་བྱས་ལབ་པ་རེད་ད་ལོ་ཉི་ཤུ་ཕྱིན་པའི་རྗེས་ལ་ཡིན་ན་དེ་རིང་ཁ་སང་མ་བཏང་ཕ་གི་ཨབ་གྷ་ནི་སི་ཐན་རྙོག་དྲ་དེ་མ་དགོས་ཆོག་ད་སྤྱིར་བཏང་བྱས་པས་ན་མི་སྡེ་འདིའི་ཁོག་ལ་ཡང་ཁ་ཆེའི་འཇིགས་སྐུལ་གྱི་རིང་ལུགས་པ་ལ་སེམས་ཁྲལ་བྱེད་ཡས་མི་འདུག་ཨང་དེ་འདྲ་དུ་ཨ་མི་རི་ཀའི་ནང་ལོགས་ལ་མི་རིགས་དཀར་པོའི་མཐའ་རྒྱུགས་བསམ་བློ་ལྡན་མཁན་ཚོ་དེ་ཚོས་ཕར་ཟང་ཟིང་བཀོད་པའི་གནས་ཚུལ་མང་བ་ཡོང་གི་ཡོད་རེད་དེ་འདྲ་སོང་ཙང། འདིས་ཅིག། གང་ལྟར་ཅིག་དཀའ་ངལ་འདི་འཕྲད་པའི་སྐབས་ལ་ཡག་ཞེ་པོ་ཅིག་དངངས་སྐྲག་བྱས་ཞེ་པོ་ཅིག་ཁོ་ཕ་གི་ལ་ཡག་ཅིག་ཁ་བཏད་བཅའ་ཡག་འདི་ཤུགས་ཆེ་དྲགས་པ་ཡིན་ན་སྐྱོན་ཞེ་པོ་ཅིག་བྱས་བྱས་ཡིན་ན་ཕལ་ཆེར། ད་ལྟ་ཁོ་ཚོ་མང་པོ་ཅིག་ཟེར་ཡག་བྱས་པས་ན་ཨ་ནི་ཨ་མི་རི་ཀ་ལ་ཡག་གཏོར་རྒོལ་བྱས་པའི་རྗེས་ལ་ཡག་ཕ་གི་ཨི་རག་ལ་དམག་བརྒྱབ་ཨབ་གྷ་ནི་སི་ཐན་ལ་དམག་བརྒྱབ་ད་ཞེ་པོ་ཅིག་རྒྱ་བསྐྱེད་པ་རེད་བ་དེ་ཚོ་ཡིན་ན་ཕལ་ཆེར། ཁོ་དེ་ཤུགས་ཆེ་དྲགས་མེད་འགྲོ། བྱས་བྱས། ཟེར་ཡས་མང་པོ་འདུག་ད་འདི་ཡིན་ནའི་ལ་ད་རེས་ཐེངས་མ་དང་པོ་རེད་མི་འདུག་ཨ་མི་རི་ཀ་ལོ་རྒྱུས་ཁོ་རའི་ཐོག་ལ་ཡག་ག་དུས་ཡིན་ནའི་ཅིག་གིས་དགྲ་ཁ་དེ་སྟོབས་ཤུགས་ཆེན་པོ་ཅིག་མཐོང་དུས་ཙམ་པ། ག་དུས་ཡིན་ནའི་ཕ་གིའི་དགྲའི་ནུས་པ་ཅིག་ཡོད་དེ་ལ་ཡག་ཚོད་དཔག་བྱས་ཡག་མཐོ་དྲགས་སོ་སོའི་ཕ་གིའི་དངོས་གནས་ཨ་མི་རི་ཀའི་དམངས་གཙོའི་ལམ་ལུགས་དང་ཅིག་ཡོར་བ་འདི་ལ་ཡག་ཡིད་ཆེས་བྱས་དེ་ཆུང་དྲགས་བྱས་དེ་སྔོན་ལ་ཡིན་ན་དམར་ཤོག་གི་ཨུ་རུ་སུ་སྐབས་ཡིན་ནའི་རེད་སར་དཱམ་ཧུ་སེན་ཡིན་ནའི་རེད་ཨ་མི་རི་ཀས་ཅིག་བྱེད་དུས་ཙམ་པ་རྒྱ་ནག་ལ་ཡིན་ནའི་རེད། འདི་གའི་དེ་ལ་ཚོད་དཔག་བྱས་ཕལ་ཆེར་འདང་གི་ཨ་ཡོད། ཅེས་བྱས་མང་པོ་གཅིག་ཟེར་གྱི་འདུག་བྱས་ཙང། སོ་སོའི་ལམ་ལུགས་ཀྱི་ཡོད་པ་དེ་ཡག་པོ་ཡོད་པ་དེ་ལ་ཡིད་ཆེས་བྱས་ཏེ་ཆེ་ཙམ་བྱས། ཨ་ནི་ཕ་ནང་ངོ་གི་ད་ལྟའི་རྒྱ་ནག་ཡིན་པ་ཡིན་ནའི་ལ་དེ་ཚོའི་ཁོ་ཚོའི་ལམ་ལུགས་དེ་ཚོ་ལ་སྐྱོན་ཅིག་ཡོར་བ་དེ་ཚོ་མཐོང་ཐུབ་ན། ཨ་ནི་དེ་གར་ཞེད་དགོས་ཡག་ཡོང་གི་མ་རེད། ཅེས་བྱས་ད་བསླབ་བྱ་ཁག་ཅིག་འདིར་གླེང་གི་འདུག།